རང་ཆས་སུ་ཟེར་ན་ཁྱེད་མི་གཞན་དག་གིས་བཟོས་བཞག་པ་དེར་ག་ག་ཡང་མ་ཡིན་པ་ཆོས་ཁོ་རང་གྲུབ་ཙམ་ཉིད་ནས་ནི་ཁོ་རང་མཉམ་པོ་ལ་ཡོང་ཡ་ཁོ་ལ་སུ་ཡོང་གི་འདུག་གོ་ཟེར་ན་འོ་མི་རྟག་པ་དེ་ཡོང་གི་འདུག་བྱས་པ་རེད་ཡོང་ང་ཡིན་ཙང་རང་ཆས་སུ་རྗེས་སུ་འབྲེལ་མཁན་མགོ་བྱས་པ་དེ་བཞག་རེད་པའང་འབྲེལ་མཁན་གོ་བྱས་པ་རེད། འབྲེལ་བ་ཅན་གོ་ཟེར་དུས་འབྲེལ་བ་དེ་ཁོ་ལྡན་མཁན་གོ་རེད་འབྲེལ་བ་ལྡན་མཁན་གོ་མཐའ་མ་བྱས་མི་རྟག་གཉིས་ལ་ཁྱད་པར་ཡོད་མ་རེད། ག་རེ་རེད་ཟེར་ན་ཁོ་གཉིས་ལ་ཁྱབ་ཆེ་ཆུང་རྩ་བ་ཉིད་ནས་ཡོད་མ་རེད། བྱས་པ་མི་རྟག་པ་ལ་ཕར་འབྲེལ་ཆོག་མི་རྟག་པ་བྱས་པ་ལ་འབྲེལ་ཆོག་གི་རེད་བ། ཡིན་ནའང་ད་ལྟ་དེའི་ཚིག་འགྲེལ་དེ་རྒྱབ་ཡོང་དུས་བྱས་པ་ཆོས་ཅན། ནི། རང་གི་རང་བཞིན་ཡོད་ཙམ་དུ་ཟེར་བྱས་པ་ཁོ་རང་གྲུབ་ཙམ་ཉིད་ནས་ཟེར། ནི། རང་གི་རང་བཞིན་ཁོ་རང་གྲུབ་ཙམ་ཉིད་ནས་རང་ཆས་སུ་ཟེར་ན་སུ་གཅིག་གིས་མི་གཞན་གྱིས་དེ་འདྲས་བཟོས་པ་མ་ཡིན་པ་བྱས་ནས། ནི། རང་བྱས་སུ། ཟེར། ནི། འོ། འབྲེལ་བ་ཅན་གྱི་ཟེར་ཙང་འབྲེལ་བ་ཅན་གོ་ལ་མི་རྟག་པ་དེ་བཞག་འབྲེལ་བ་པོ་གོ་ལ་བྱས་པ་དེ་བཞག་ནི་བྱས་པ་དེ་མི་རྟག་པ་ལ་ཕར་འབྲེལ་གི་ཡོད་ཙང་འབྲེལ་བ་ཅན་གོ་ཕ་གི་རེད་དེ་ཨ་ར་བ་འབྲེལ་བ་གྲུབ་ས་གོ་ཕ་གི་ཡིན་ཙང་འབྲེལ་བ་ཅན་གོ་ལ་མི་རྟག་པ་བྱས་འོ་དེ་འདྲའི་འབྲེལ་བ་ཅན་གྱི་མི་རྟག་པ་དེ་སྒྲ་ཡི་སྟེང་དུ་གོ་བྱེད་ཀྱི་རང་བཞིན་གྱི་རྟགས་ཡང་དག་རེད་ལབ་པ་རེད།

དེ་སྒྲུབ་ཀྱི། འོ། སྒྲུབ་རྟགས་ཡང་དག་གང་ཞིག་མི་རྟག་པ་དང་བདག་གཅིག་ཡིན་པའི་ཕྱིར། ཐུགས་སུ་རེངས། དང་མ་ཡ་ཡི་ལ་ག་རེ་ལབ་ར་དུ་བ་ཆོས་ཅན། དུ་ལྡན་ལ་ལ་མེ་གོ་བར་བྱེད་མཁན་གྱི་འབྲས་རྟགས་ཡང་དག་ཡིན་ཏེ་དེ་སྒྲུབ་ཀྱི་ཚུལ་གསུམ་གང་ཞིག་མེ་ཡི་འབྲས་བུ་ཡིན་པའི་ཕྱིར། ལབ་རྟགས་དེ་དུ་ལྡན་ལ་ལ་ཡ་གི་གོ་ལ་ག་རེ་འོ། གོ་བྱེད་ཀྱི་འབྲས་བུ་ཅན་གྱི་གཏན་ཚིགས་ཡིན་པར་བཟོས་པ་རེད་འདི་ལ་བྱས་པ་དེ་མི་རྟག་པ་གོ་བྱེད་ཀྱི་རང་བཞིན་གྱི་གཏན་ཚིགས་ཡང་དག་བཟོས་པ་རེད་ཡིན་ཏེ་དེ་སྒྲུབ་ཀྱི་ཚུལ་གསུམ་གང་ཞིག་ཨོ། མི་རྟག་པ་དང་བདག་ཡིན་སྒྲུབ་བྱའི་ཆོས་ལ་གང་བཟུང་རྒྱུ་ཁོ་དང་ངོ་བོ་གཅིག་ཡིན་པའི་ཕྱིར་ཟེར་ཏེ་ཨོ་དེ་ལབ་དགོས་ཨང། ཡང་མི་སྤྱད་དེ། རང་བཞིན་ཡོད་ཙམ་དང་འབྲེལ་བ་ཅན་གྱི་ངོ་བོ་ཡང་ཞེས་པའི་རྩ་བའི་ཚིག་བྱེ་བ་རང་ཁུད་ཡང་ཞེས་པ་དེ་མ་ཟད་པ་ཞིག་སྡུད་པ་རེད་མ་ཟད་པ་ཟེར་ན་ཕ་གི་དེ་འདྲ་ཡིན་པར་མ་ཟད་འདི་ཡང་དེ་འདྲ་རེད་ཟེར་ཕ་གིར་ཡོད་པར་མ་ཟད་དེ་ལའང་ཡོད་རེད་ཟེར་ཨོ་དེ་འདྲ་ཅིག་བཤད་དགོས་རུང་མ་ཟད་པ་དེ་འབྲས་རྟགས་ལ་ཟེར་ད། ཡང་ནི་འབྲས་རྟགས་སུ་མ་ཟད་འདི་ཡང་འདི་ཡང་ལྐོག་གྱུར་གོ་བྱེད་ཡིན།

འབྲས་རྟགས་ལ་འབྲས་རྟགས་དེ་ལྐོག་གྱུར་གོ་བྱེད་ཡིན་པར་མ་ཟད་རང་བཞིན་གྱི་རྟགས་དེ་ཡང་ལྐོག་གྱུར་གོ་བྱེད་དོ། ཞེས་པའོ། ཡང་ཞེས་པའི་རྩ་བའི་ཚིག་དེ་ཡང་ཞེས་པའི་ཚིག་དེའི་དོན་དག་དེ་རེད། ཞེས་པའོ། ཡོད་ཙམ་ཞེས་པས་ཟེར་ཡ་གི་ལབ་སོང། རང་གི་རང་བཞིན་ཡོད་ཙམ་ཟེར་བྱས་པ་ཁོ་རང་གི་རང་བཞིན་ཡོད་ཙམ་ཟེར་ལབ་སོང། ཙམ་སྒྲ་གིས་གཅིག་བཅད་དགོ་ར་བ། ཟེར་ཙམ་སྒྲ་གིས་བཅད་ཡོང་དུས་ས་ཁོ་རང་ཡོད་ཙམ་དུ་ག་རེ་ཡོད་ཟེར་སོང་ངོ་མི་རྟག་པ་ཡང་མཉམ་པོ་ཡོད་རེད་ཟེར་སོང། བྱས་ཙང་ཁོ་རང་ཡོད་ཙམ་ནས་མི་རྟག་པ་ཡོད་རེད་ཟེར་དུས་ཁོ་རང་མི་རྟག་པའི་ངོ་བོར་གྲུབ་པ་དེ།

རེད་པ། གདུང་འདེགས་ཀྱི་དོན་བྱེད་ནུས་པ་སྐྱེད་བྱེད་ཀྱི་རྒྱུ་དང། ཀ་བ་སྐྱེད་བྱེད་རྒྱུ་ལ་ཁྱད་པར་མེད་པའི་ཕྱིར་ཁོ་གཉིས་མཚན་མཚོན་ཙམ་ཞིག་རེད་མ་གཏོགས་ཁྱད་པར་མེད་པའི་ཕྱིར། ཡིན་ཙང། བྱས་པ་སྐྱེད་བྱེད་ཀྱི་རྒྱུ་ཁོ་རང་ལས་ལོགས་སུ། སྐྱེས་པ་སྐྱེད་བྱེད་ཀྱི་རྒྱུ་ཟེར་ན་སྐྱེས་པའི་ལག་རྗེས་འཇོག་བྱེད་ཟེར་ན་བྱས་པའི་ལག་རྗེས་འཇོག་བྱེད་ཁོ་རང་ཡིན་འགྲོ་བ་ཡིན་པའི་ཕྱིར། རེད་པ། སྐྱེས་པ་བྱས་པའི་མཚན་ཉིད་རེད་པ། ཡིན་ཙང་སྐྱེས་པ་སྐྱེད་བྱེད་ཀྱི་རྒྱུའི་ནུས་པ་དེ་ཉིད་ཀྱིས་ནི་མི་རྟག་པ་ཡང་ལག་རྗེས་འཇོག་པར་བྱེད་པ་རེད།

བྱས་པ་དེ་སྐྱེད་བྱེད་ཀྱི་རྒྱུ་ཁོ་དེ་ནས་འགོ་བཙུགས་པར་དེ་ཕན་ལ་ཡོའོ་མ་རེད་ཟེར་ཡ་ཡོའོ་རེད་ཡ་མ་རེད། མེད་ཡིན་ཙང་ཁོ་རིགས་ཀྱི་རྒྱུ་ཁོ་ནུས་པ་ཁོ་རང་སྔ་མ་སྔ་མ་སྔ་མ་ནས་མ་གཅིག་རྒྱུ་ནས་གཅིག་གཅིག་གཅིག་རྒྱུ་ནས་ཡོང་བ་རྐྱང་རྐྱང་རེད་བ། ཡིན་ཙང་རིགས་ཀྱི་རྒྱུ་ནུས་པ་ཐོགས་མེད་དེ་ཉིད་ག་རེ་རེད་ཟེར། འོ། མི་རྟག་པ་སྐྱེད་བྱེད་ཀྱི་རྒྱུ་རེད་ཟེར་ལབ་པ་ཡིན་པའི་ཕྱིར། ཡིན་ཙང་ཁོ་གཉིས་གཉིས་མོ་དེ་ག་རེ་བྱེད་ཀྱི་འདུག་ཟེར་ན། བྱས་པ་སྐྱེད་བྱེད་ཀྱི་རྒྱུ་དེ་རང་རང་གིས་ཁོ་མི་རྟག་པའི་ངོ་རུ་སྐྱེས་པ་བྱས་པ་རེད་ཡིན་ཙང། འོ། ཁོ་རང་སྐྱེད་བྱེད་ཀྱི་ཁོ་རང་གྲུབ་ཙམ་ཉིད་ནས་རྒྱུ་རྐྱེན་གཞན་ལ་ལྟོས་པ་དེ་ཕ་བཀག་ནས་ཡོད་ཙམ་ཟེར་ཡས་གོ་དེ་རེད་ཅེས་པ་ཙམ་འདྲ་འདི་དཔྱད་ཡས་གོ་དེ་རེད་ཅེས་ཨོ། ཡོད་ཙམ་དུ་ཟེར་སྐྱེས་པའི་ལག་རྗེས་འཇོག་བྱེད་རིགས་རྒྱུན་ཐོག་མ་དེ་ཉིད་མི་རྟག་པའི་ལག་རྗེས་འཇོག་བྱེད་ཀྱི་རིགས་ཀྱི་རྒྱུ་ནུས་པ་ཐོག་མེད་ཡིན་པས། ཡོད་ཙམ་ནས་རང་རྗེས་སུ་རྗེས་སུ་འབྲེལ་བ་ཞེས་བྱའོ་ཟེར། ཨོ་ཐུགས་སུ་རེད་ད་འདི་ཉིད་ཕ་གཅིག་པ་རེད་ཕ་དང་སུ་གཅིག་པ་གཅིག་རྐྱང་རེད་བྱས་པ་དང་མི་རྟག་པ་གཉིས་ལ་ད་ག་ར་བ་དེ་འདྲ་ག་རེ་སུ་འདུག་བྱས་པ་ཁོ་རང་ཡོད་ཙམ་ནས་ཁོ་རང་བྱས་པ་ཁོ་རང་སུས་ལག་རྗེས་འཇོག་པ་བྱས་པ་རེད། སྐྱེས་པའི་ལག་རྗེས་འཇོག་བྱེད་ཀྱི་རིགས་ཀྱི་རྒྱུ་ནུས་པ་ཐོགས་མེད་དེ་ཉིད་ཀྱིས་བྱས་པའི་ལག་རྗེས་འཇོག་པ་ངོ་མ་རང་ཡིན་པའི་ཕྱིར། ད་མདོར་ཟེར་ན་སྐྱེས་པ་སྐྱེད་བྱེད་ཀྱི་རྒྱུ་དེ་གིས་བྱས་པ་མ་སྐྱེས་རང་སྐྱེས་ཡིན་པའི་ཕྱིར། དེ་སྐྱེས་པ་དང་མཉམ་པོ་ལ། བྱས་པ་དེ་ཉིད་མི་རྟག་པའི་ངོར་ཡང་སྐྱེས་པ་སྐྱེད་བྱེད་ཀྱི་རྒྱུ་དེ་ཉིད་ཀྱིས་བྱས་པ་དེ་ཉིད་མི་རྟག་པའི་ངོར་སྐྱེས་པར་བྱས་པ་རེད་ད་དེ་ནང་བཞིན་མི་རྟག་པ་ལ་སྦྱར་ན་ཨ་ནི་ག་རེ་ཟེར། སྐད་ཅིག་མ་སྐྱེད་བྱེད་ཀྱི་རིགས་ཀྱི་རྒྱུ་ནུས་པ་ཐོགས་མེད་དེ་ཉིད་ཀྱིས། མི་རྟག་པ་སྐྱེས་ཙམ་ཉིད་ནས་ཁོ་རང་བྱས་པའི་ངོར་ཡང་སྐྱེས་པ་ཡིན་པའི་ཕྱིར། བྱས་ཙང་ཁོ་གཉིས་ཕ་དང་གཙུག་ལག་གཅིག་པ་རེད་བ། འོག་ཏུ་དེའི་རྒྱུ་མཚན་གྱིས་དེ་ག་རེ་ཡིན་ཟེར། དེ་ནི་ཁོ་གཉིས་གཉིས་མོ་དེ་རང་བཞིན་གཅིག་རེད་ཟེར་སྒྲུབ་དགོས། གྲུབ་པ་ཁོ་གཉིས་རང་བཞིན་གཅིག་རེད་པ་དེ་ནི་གྲུབ་པ་དེ་རང་བཞིན་རྟགས་ཡང་དག་ཡིན་ཏེ་དེ་སྒྲུབ་ཀྱི་སྒྲུབ་རྟགས་ཡང་དག་གང་ཞིག། མི་རྟག་པ་དང་བདག་ཉིད་གཅིག་ཡིན་པའི་ཕྱིར། ཡང་གི་དོན་འབྲེལ་རྩོམ་པ་དང་དྲུག་བྱས། ཞེས་པའོ། ཡོད་ཙམ་དང་ཞེས་པས་ཕྱིས་འབྱུང་གི་རྒྱུ་ལ་རག་ལས་པ་བྱས་ནས་ད་དེ་ག་སྒྲུབ་དགོས་པ་རེད་མི་རྟག་པ་དང་བྱས་པ་གཉིས་མོ་དེ་རང་བཞིན་གཅིག་ཡིན་པ་བཟོ་ཡའི་དོན་དག་ལ། འོ་བྱས་པ་ཡོད་ཙམ་དུ་རང་གི་རང་བཞིན་སྐྱེས་པའི་ལག་རྗེས་འཇོག་བྱེད་རིགས་ཀྱི་རྒྱུ་དེ་ཉིད་ཀྱིས་མི་རྟག་པའི་ལག་རྗེས་འཇོག་པར་བྱེད། ད་དེ་འདྲ་དེ་ལ་མི་རྟག་པ་ལ་ཚུགས་ལབ་ཡོད་བ་མ་རེད་དེ། ལབ་ན། སྐད་ཅིག་མའི་ལག་རྗེས་འཇོག་བྱེད་ཀྱི་རིགས་ཀྱི་རྒྱུ་ནུས་པ་ཐོགས་མེད་དེ་ཉིད་ཀྱིས་མི་རྟག་པ་བསྐྱེད་པ་དེའི་ཚེ་ན་ཁོ་བྱས་པ་ཡང་སྐྱེད་པར་བྱེད་པ་ཡིན་པས་ཨ་ནི། དེ་ཉིད་འོ་དེ་ག་རེ་འགོག་རང་རྗེས་སུ་རྗེས་སུ་འབྲེལ་བ་ཟེར་རྒྱུ་རེད་ཟེར་རྒྱུ་རེད་བ། འོ་དེ་འདིར་ཚེ་བདག་གཅིག་གི་འབྲེལ་བའི་རང་བཞིན་ཙམ་བཤད་ནས་འོག་ཏུ་རང་བཞིན་རྟགས། འོ་མ་གྲུབ་པའི་རྩོད་སྤང་དང་འཇུ་བའི་དབྱེ་བ་དང་འབྲེལ་བ་ངེས་བྱེད་ཀྱི་ཚད་མ་གསུམ་གྱིས་རྒྱས་པར་བཤད་པ་ཡིན་ནོ།

ཡིན་ད། དེ་ལྟར་འདིའི་རང་བཞིན་ཡོད་ཙམ་དང་ཞེས་པའི་ཚིག་འདི་གིས་རྣམ་འགྲེལ་རྩ་བའི་ཚིག་འདི་ག་རེ་བསྟན་ཟེར་དུས། རང་བཞིན་གྱི་རྟགས་ལ། གཅིག་པའི་ངོ་བོ་གཅིག་པའི་འབྲེལ་བ་ཡོད། དེ་ཙམ་བཤད་པ་རེད་བྱས་པ་རེད། ད་མ་གིའི་རང་བཞིན་ལ་ཡང་མེད་མི་འབྱུང་ཡོད་པ་ཙམ་དང་འབྲེལ་བ་ཡོད་དེ་མེད་ན་ཡོད་པའི་དེ་ཙམ་མ་གིའི་གཞན་སེལ་ཁ་ཐུག་ལ་ཡིན་པ་རེད། འོ་དེ་དུས་ད་ག་རེ་ཟེར་ན། འོ་དེ་ལ་འབྲེལ་བ་ཡོད་པའི་རྒྱུ་མཚན་འབྲེལ་བའི་རྒྱུ་མཚན་བསྟན། འོ་རང་བཞིན་རྟགས་མི་རུང་བའི་རྩོད་སྤང་དང་འཇུ་བའི་དབྱེ་བ་དང། འབྲེལ་བའི་མཚན་ཉིད་དང། འབྲེལ་བ་དེ་ཉིད་ངེས་བྱེད་ཀྱི་ཚད་མ་དང་བཅས་པ་རྒྱས་པར་ད་གཤམ་དེ་ནས་བཤད་པ་རེད།